ད་ལྟ་དེ་སྐྱབས་བཅོལ་བྱས་མི་འབོར་བྱས་ད་ལྟ་དེ་ད་གནས་སྤོས་ཞུས་ན་འགྲིག་གི་འདུག Migration གི་སྡེ་ཚན་གི་ཁོ་རང་ཚོ་གི་ད་ལྟ་དེ་རོགས་སྐྱོར་གི་ལས་གཞི་གི་སྡེ་ཚན་དེ་གི་ཨ་ནི་གནད་ཡོད་གི་མི་སྣ་མཉམ་དུ་བྱེད་འདོད་ཞིག་རེད་ད་ལྟ་དེ PRM ཡོད་པས་ན་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་ལ་ཡང་ད་ལོ་མང་པོ་བྱས་ནས་རོགས་དངུལ་གནང་གི་ཡོད་དུས་ཨ་ནི་མ་འོངས་པ་གི་ཡ་གཅིག་རོགས་དངུལ། གནང་སྟངས་རེད་མུ་མཐུད་ནས་རྒྱུན་གནས་ཀྱི་ཐོག་ལ་ཡ་དེ་འདྲ་བྱས་བྱས་པ་འདི་སྲིད་སྐྱོང་མཆོག་གིས་ད་ལྟ་དེ་མཇལ་འཕྲད་གནང་ཡོད་རེད་དེ་ག་ནང་བཞིན་པ་འདི་སྲིད་སྐྱོང་མཆོག་གི་ལྷན་དུ་ང་རང་ཚོ་དཔལ་འབྱོར་དྲུང་ཆེ་བསྟན་འཛིན་ལེགས་གྲུབ་ལགས་ལྷན་ཅིག་གིས་ད་གཅིག་རོགས་དངུལ་གྱི་ཐད་ཀར་འབྲེལ་བ་ཆགས་དེ་གི་ཐོག་གཅིག་ངོ་སྤྲོད་བྱས་དེ་འདྲ་བྱས་བྱས་གོ་བསྡུར་བྱུང་སོང་དེའི་རྗེས་ལ་ཡ་ད་ལྟ་དེ་ད་ཨ་རི་གི། ཕྱི་གི་ད་ལྟ་རྒྱལ་ཁབ་ཀྱི་ད་ལྟ་དེ་རོགས་སྐྱོར་གྱི་སྡེ་ཚན་ད་ཞུས་ན་འགྲིག་གི་འདུག USAID ཀྱི་ད་ལྟ་དེ་དག་གི་གཙོ་བོ་ཨེ་ཤི་ཡ་ཀྱི་འགན་འཁུར་དེ་སྔའི Michael Schiffer ལགས་ཀྱི་ལྷན་དུ། མཇལ་འཕྲད་དང་གཅིག་ཚོགས་འདུ་གོ་བསྡུར་ཡག་པོ་བྱུང་སོང་ཅེས་བརྗོད་ཞུ་ཡ་ཡིན།
ཡང་ཕྱི་ཚེས་དགུ་ཉིན་གྱི་ཕྱི་དྲོ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འདི་ག་ཨ་རིའི་རྒྱལ་སར་ཡོད་པའི་ཐབས་ཇུས་དང་རྒྱལ་སྤྱིའི་ཞིབ་འཇུག་ལྟེ་གནས་ཁང་གི་འབྲེལ་ཡོད་མི་སྣ་ཉི་ཤུ་ལྷག་ལ་བོད་དོན་སྐོར་ནས་གསུང་བཤད་གནང་བའི་རྗེས་དྲི་བ་ཁག་ལ་ལན་འདེབས་གནང་ཡོད་པ་རེད། ཡང་དེའི་རྗེས་སྲིད་སྐྱོང་མཆོག་ནས་རྒྱ་རིགས་ཤེས་ཡོན་པ་དང་དམངས་གཙོ་དོན་གཉེར་བ་གཞོན་སྐྱེས་སློབ་ཕྲུག་སོགས་ལ་མཇལ་འཕྲད་གནང་ཡོད་པ་རེད། ཡང་ཕྱི་ཚེས་བཅུ་ཉིན་གྱི་ས་གནས་ཀྱི་སྔ་དྲོའི་ཆུ་ཚོད་བརྒྱད་དང་ཕྱེད་ཀའི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འདི་ག་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཀུན་གླེང་ལེ་ཚན་གྱི་བཅར་འདྲི་གདོང་ལེན་གནང་གྲུབ་མཚམས།

ྋགོང་ས་མཆོག་གིས་རྒྱ་གར་དབུས་གཞུང་གི་གྲངས་ཉུང་མི་རིགས་ཀྱི་སྐུ་ཚབ་རིན་ཆེན་ལྷ་མོ་ལགས་སུ་མཇལ་ཁ་ཞུས་ཡོད་པའི་སྐོར། བཞུགས་སྒར་རྡ་རམ་ས་ལ་ནས་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ཀྱིས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་གཉིས་པའི་ཚེས་བཅུ་ཉིན་གྱི་སྔ་དྲོ་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་དབུས་གཞུང་གི་གྲངས་ཉུང་མི་རིགས་ལྷན་ཁང་གི་ནང་པའི་སྐུ་ཚབ་རིན་ཆེན་ལྷ་མོ་ལགས་སུ་དམིགས་བསལ་མཇལ་ཁ་བསྩལ་གནང་མཛད་ཅིང་ཁོ་མོས་ད་བར་བོད་མིའི་བདེ་སྡུག་ཆེད་དུ་ཕྱག་ལས་གནང་བར་ཐུགས་དགྱེས་ཚོར་ཆེན་པོས་བསྔགས་བརྗོད་མཛད་འདུག་མཇལ་ཁ་གྲུབ་མཚམས་སུ་ལྕམ་རིན་ཆེན་ལྷ་མོ་ལགས་ཀྱིས་གསར་འགོད་པར་གསུང་དོན། ད་རང་སྔ་དྲོ ྋགོང་ས་ཏཱ་ལའི་བླ་མ་མཆོག་དངོས་སུ་མཇལ་རྒྱུ་བྱུང་སྟེ་ཁོང་གི་བྱིན་རླབས་ཐོབ་པར་ཧ་ཅང་གི་དགའ་ཚོར་བྱུང། མགོན་པོ་གང་ཉིད་མཆོག་ནས་ཐུགས་བརྩེ་བ་ཆེན་པོས་མ་འོངས་པར་ངའི་ལས་དོན་ཐམས་ཅད་ལམ་ལྷོངས་ཡོང་བར་ཐུགས་སྨོན་སེམས་གསོ་གནང་སོང། ལྷག་དོན་དུ་ངས་ད་བར་བོད་པའི་སྤྱི་ཚོགས་ཀྱི་བདེ་སྡུག་ཆེད་དུ་ལས་ཀ་ཅུང་ཙམ་ཞིག་བསྒྲུབས་ཡོད་པ་ཁོང་ལ་སྙན་སེང་ཞུས་པར་མགོན་པོ་གང་ཉིད་མཆོག་ནས་ཐུགས་དགྱེས་ཚོར་ཆེན་པོས་ཐུགས་རྗེ་ཆེ་ཞུས་སོང་བས་ང་ཡང་ཧ་ཅང་གི་དགའ་ཚོར་ཆེན་པོ་བྱུང་བ་མ་ཟད། འབྱུང་འགྱུར་ང་རང་རྒྱ་གར་གྱི་མངའ་སྡེ་ག་པར་ཕྱིན་པ་ཡིན་ནའང་བོད་པའི་ཆེད་དུ་མུ་མཐུད་ལས་ཀ་བྱེད་རྒྱུའི་ཆོད་སེམས་བརྟན་པོ་ཡོད་ལ་འདི་ནི་ངའི་བསོད་ནམས་ཡིན་བསམ་གི། རྒྱ་གར་དབུས་གཞུང་གི་གྲངས་ཉུང་མི་རིགས་ལྷན་ཁང་གི་ནང་པའི་སྐུ་ཚབ་རིན་ཆེན་ལྷ་མོ་ལགས་ནས

མུ་མཐུད་ནས་འབྲེལ་བ་བྱས་རྗེས་ཨ་ནེ་ལེགས་དོན་སེ་ཡའི་ཐོག་ལ་ཡར་ཐེན་ཐེན་ཐུབ་ཕན་སོས་ཀྱི་རེད་བསམ་གྱི་འདུག། ལྕམ་རིན་ཆེན་ལྷ་མོ་ལགས་ནི་རྒྱ་གར་བྱང་ཕྱོགས་ལ་དྭགས་ནས་ཡིན་ཞིང་དེ་སྔོན་ཁོ་མོས་ལ་དྭགས་སྤྱི་ཚོགས་བདེ་དོན་ལྷན་ཁང་དང། ལ་དྭགས་བུད་མེད་ནུས་སྟོབས་གོང་འཕེལ་སྡེ་ཚན་སོགས་ཀྱི་ནང་ཕྱག་ལས་གནང་མྱོང་འདུག་པ་དང་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཡི་ལོ་མཇུག་ཏུ་ཁོ་མོ་རྒྱ་གར་དབུས་གཞུང་གི་གྲངས་ཉུང་མི་རིགས་ལྷན་ཁང་གི་ནང་པའི་སྐུ་ཚབ་ཏུ་བསྐོ་བཞག་གནང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

བོད་ཀྱི་ལུགས་སྲོལ་ལྟར་ཆང་ས་རྒྱག་མཁན་བོད་པ་གི་བུ་མོ་དང་རྒྱ་མི་སྐྱེས་པ་དེ་བཞིན་བག་གཡོག་མཛད་མཁན་བཅས་ལ་ཁ་བཏགས་གཡོགས་ཡོད་པ་མཐོང་རྒྱུ་ཡོད་པ་རེད། དེ་ལ་ཕེབས་པ་གི་སྐུ་མགྲོན་ཚོས་དེ་འདྲ་གི་མཛད་སྒོ་ད་རེས་ཐོག་དང་པོ་མཐོང་མྱོང་བས་ཧ་ཅང་ཡ་མཚན་སྐྱེས་ཞེས་བརྗོད་ཡོད་པ་བཅས་པ་ཡང་སྐད་འདུབ་ཁར་བརྙན་ཐུང་དེ་ལ་རྒྱ་མི་མང་པོ་ཧ་ཅང་དགའ་ཞེན་ཆེན་པོ་བྱས་ཡོད་པ་རེད།

བོད་པ་ངའི་བུ་མོ་ཡིན་ན་རེད་ཕོ་གསར་ཡིན་ན་རེད་ཁོ་རང་ཚོ་རྒྱ་མི་ལ་ཆང་ས་རྒྱབ་དེ་ནས་ད་མི་རབས་རྗེས་མ་རྩ་བ་ནས་མེད་པ་ཆགས་ཡག་གི་དེའི་ལས་ཀ་དེ་ཞིག་རེད་བ། ད་དེ་གང་ཡག་རེད་ཁོ་རང་ཚོ་གཞུང་གི་ངོས་ནས་འགྲོ་སོང་བཏང་གི་ཡོད་རེད། སྲིད་ཇུས་གི་སྒང་ནས་རྒྱབ་སྐྱོར་བྱེད་ཀྱི་ཡོད་རེད། ཆ་རྐྱེན་གི་སྒང་ནས་མང་པོ་བསྐྲུན་གྱི་ཡོད་རེད།

ཡིན་ནའང་ངོ་གདོང་དང་རྒྱ་སྐད་བཤད་སྟངས་གང་ཅི་ལ་བལྟས་ན་སྐྱེས་པ་དེ་ནི་བོད་མི་ཞིག་ཡིན་པ་དང་བུད་མེད་དེ་ནི་བོད་པ་མིན་པ་རྒྱ་མི་ཚུད་པ་གི་མི་རིགས་གཞན་ཞིག་ཡིན་པ་ཚོད་དཔག་བྱེད་ཐུབ་ཀྱི་ཡོད་པ་རེད། ལྷ་ས་ནི་བོད་མི་གཙོ་བོ་གནས་སྡོད་བྱེད་ས་གི་བོད་ཀྱི་ས་ཁུལ་གལ་ཆེན་ཡིན་པ་མི་མང་ལ་གོ་རྟོགས་བྱེད་ཆེད་ཀྱི་གནས་ཚུལ་དྲིལ་བསྒྲགས་བྱེད་མཁན་ལ་བོད་པའི་བཟའ་མི་གཙང་མ་ཞིག་གིས་བཤད་བཅུག་རྒྱུ་མེད་པ་ཆགས་ཡོད་དང། དེ་གི་རྒྱབ་ལོགས་ཏུ་རྒྱ་ནག་གི་ཆབ་སྲིད་ཀྱི་གཡོ་ཇུས་བཏིང་ཡོད་པ་གསལ་པོ་རེད་ཅེས་བརྙན་ཐུང་དེ་མཐོང་མཁན་བོད་མི་ཁག་ཅིག་གིས་བསམ་ཚུལ་བརྗོད་ཀྱི་ཡོད་པ་རེད། སྤྱི་ཚོགས་རིག་པ་ཆེད་མཁས་པ་རྒྱལ་ལོ་ལགས་ཀྱིས་ཡང་མུ་མཐུད་དུ། རྒྱ་ནག་གིས་བོད་མི་རིགས་རྒྱ་མི་རིགས་དང་མཉམ་བསྲེས་ཀྱི་སྲིད་ཇུས་དེ་ནི་ལོ་རབས་དགུ་བཅུ་གི་ནང་ནས་སྤེལ་འགོ་བཙུགས་ཡོད་པ་དང། བོད་མི་རྒྱ་མི་དང་ཆང་ས་རྒྱག་མཁན་ཚོ་ལ་རྒྱ་མི་གི་སྒོར་མོ་ཁྲི་གཉིས་རེ་བྱ་དགའ་སྤྲད་བཞིན་པ་ལྟ་བུ་གི་དཔལ་འབྱོར་གྱི་ཁེ་ཕན་བསླུ་བྲིད་གང་མང་གཏོང་ཡོད་པ་གསུངས་ནས། ལོ་རབས་དགུ་བཅུ་བ་དུ་བ་ནང་ཡང་ཁོ་རང་ཚོ་བོད་དེ་རྒྱ་མི་ཡིན་ལ་ཆང་ས་རྒྱག་ཡས་ན་གཞུང་ནས་བྱ་དགའ་ར་མ་སོང་ན་དགའ་སྟུ་དེ་སྒོ་རྒྱ་སྒོར་ཁྲི་གཉིས་སྤྲད་ཀྱི་འདུག་པ་དེ་འདྲ་བོ་དེ་གཅིག་རེད་དེ་ད་ཁོ་རང་ཚོ། དཔལ་འབྱོར་གྱི་ཁེ་བཟང་གི་སྒང་ནས་ཕར་འགུག་འགུག་བྱས་མི་རང་གི་མི་འབོར་ཉུང་རུ་གཏོང་ཡག་གི་ཕྱོགས་བཏང་བྱ་རྒྱུ་དེ་རེད་དེ་གཅིག་གཉིས་ནས་ད་ནས་འདི་འདྲ་གི་བརྙན་ཐུང་འདྲ་ཞིག་བཏང་བྱས་ན་གཞོན་སྐྱེས་ཆ་ཚང་དེ་ད་ལྟ་སློབ་གསོའི་སྒང་ནས་རྒྱ་མི་གི་རིན་ཐང་གི་ཁྱད་ཕྱོགས་དེ་མང་པོ་ཤུགས་ཆེན་པོ་ཆགས་ཡོད་རེད་དེ་ཙང་ཁོ་རང་ཚོ་གི་ཁེ་བཟང་དང་ཆ་རྐྱེན་འཚོ་བ་གི་ཆ་རྐྱེན་ཡག་པོ་ཞིག་ཉར་ཡག་དེ་ཁོ་རང་ཚོ་ཐུན་མོང་གི་ཆ་རྐྱེན་ཞིག་ཏུ་ཆགས་ཡོད་རེད། བརྙན་ཐུང་ཐུང་དེའི་ནང་ནས་བསྟན་བྱ་རྒྱུ་ད་ནང་བཞིན་རེ་ཁོ་རང་ཚོ་གི་ཆ་རྐྱེན་ཞུ་བའི་ཁུལ་གྱིས་བཟོ། ཨ་མི་ཁོའི་འདྲ་བོ་བཟོ་བྱ་ནས་ཨ་ནི་ང་རང་ཚོ་གི་གཞོན་རབས་པ་དེ་ལ་ཅིག་སེམས་གཏིང་ཤོག་དེ་འགུལ་དགོས་བ་རེད་དེ་འགུལ་དེ་རྗེས་ནས་ད་ནི་འདྲ་ཞིག་བྱུང་དགོས་བ་རེད། བོད་རང་སྐྱོང་ལྗོངས་སྲིད་གཞུང་གིས་མི་རིགས་བར་ཆང་ས་གཉེན་འབྲེལ་ལ་རྒྱབ་སྐྱོར་བྱས་ནས་བསྟི་གླེང་ལ་སྲུང་སྐྱོབ་བྱེད་ཀྱི་ཡོད་པ་ཞིག་སྐྱེས་ཕོ་སྤྱི་ལོ་ཉིས་སྟོང། བཅུ་བཞི་ལོ། ཟླ་བརྒྱད་པ་གི་ཚེས་བཅུ་བདུན་ཉིན། Australia ཤིད་ནི་ཨ་ཐེན་ཆུ་སྔ་དྲོ་གི་ཚགས་པར་དུ་དཔྱད་རྩོམ་ཞིག་སྤེལ་བ་དེའི་ནང་བོད་རང་སྐྱོང་ལྗོངས་ནང་མི་རིགས་མཉམ་བསྲེས་ཀྱི་བཟའ་མི་སྤྱི་ལོ་ཉིས་སྟོང་བརྒྱད་ལོའི་ནང་དྲུག་བརྒྱ་དྲུག་ཅུ་རེ་དྲུག་ནས། ཉིས་སྟོང་བཅུ་གསུམ་ལོར་བཞི་སྟོང་བདུན་བརྒྱ་དགུ་བཅུ་གོ་ལྔ་ཟིན་ནས་ཧ་ཆུ་ཉི་ཚེ་ཆེན་པོ་བྱུང་བ་ཡིན་པ་དང་དེ་གི་རྒྱུ་མཚན་ཇི་ཡིན་གསལ་པོ་བཀོད་མེད་ནའང་སྤྱི་ཚོགས་འགན་སྲུང་དང་གཉེན་འབྲེལ་བྱེད་པ་དང་ཕྲུ་གུ་སྐྱེ་ཚུལ་གུང་སེང། དེ་བཞིན་ཕྲུ་གུ་སློབ་གྲྭ་ལ་འཛུལ་ཞུགས་བྱེད་པ་བཅས་དང་འབྲེལ་བ་ལ་དམིགས་བསལ་སྲིད་ཇུས་སྤེལ་བ་ནི་འབྲེལ་བ་ཆགས་ཡོད་པ་གསལ་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་རྒྱ་ནག་གཞུང་གིས་བོད་ཞི་བས་བཅིངས་འགྲོལ་བཏང་བ་ཡིན་ཟེར་ནས་ལོ་ངོ་བདུན་ཅུ་འཁོར་བའི་དུས་ཚོད་དང་བསྟུན་ཏེ་བོད་མི་དང་རྒྱ་མི་རིགས་འདྲེས་མ་གི་བཟའ་ཚང་ཁག་བཅས་ཀྱི་རྒྱབ་ལྗོངས་ལོ་རྒྱུས་པར་རིས་དང་བཅས་པ་ཡང་མངོན་གསལ་གནང་ནས། བོད་མོ་དང་རྒྱ་རིགས་བར་གཉེན་འབྲེལ་གྱི་གོ་སྐབས་བཟང་པོ་བྱུང་བ་དེ་ནི་བོད་ནང་ལ་མཛའ་འབྲེལ་དང་ཆིག་སྒྲིལ་གྱི་ནུས་པ་རྒྱ་སྐྱེད་ཐུབ་པར་གཞི་རྟེན་ལྟ་བུ་ཆགས་ཡོད་པ་སོགས་རྒྱ་ནག་གིས་བོད་ནང་ལག་བསྟར་མཛད་བཞིན་པའི་མི་རིགས་མཉམ་བསྲེས་ཀྱི་སྲིད་ཇུས་སྔར་ལ་དྲིལ་བསྒྲགས་བྱས་ཡོད་པ་རེད། སྐབས་དེར་བོད་དོན་ཆེད་མཁས་པ་དང་རྩོམ་པ་པོ་སྐུ་ཞབས Claude Arpi ལགས་ཀྱིས་དཔྱད་རྩོམ་ཞིག་བཏོན་པའི་ནང་དུ་སྤྱིར་མི་རིགས་ཕན་ཚུན་བར་ལ་གཉེན་འབྲེལ་མཛད་པ་དེར་ནོར་འཁྲུལ་གང་ཡང་མེད་ཀྱང། བོད་ནང་གི་མི་རིགས་འདྲེས་མ་གི་གནས་ཚུལ་ཁག་ལ་རྒྱ་ནག་གཞུང་འབྲེལ་རྒྱུད་ལམ་ཐོག་དྲིལ་བསྒྲགས་བྱས་སྟངས་དེ་ནི་བོད་མི་རིགས་དང་དེ་དག་གི་ཐུན་མོང་མ་ཡིན་པའི་རིག་གཞུང་ཁག་རྩ་མེད་བཏང་ནས་ལོ་རྒྱུས་ཐོག་གི་བོད་ཅེས་པ་དེ་སུབ་ཐག་གཅོད་རྩ་ཆེ་བྱས་བསྡད་པ་ཡིན་ཞེས་བྲིས་ཡོད་པ་རེད།

ད་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་ལྷོ་ཨ་མེ་རི་ཀའི་སྦྲ་ཟིལ་རྒྱལ་ཁབ་དང་བོད་མཐོ་སྒང་གཉིས་ཀྱི་དབར་ལ་རྒྱང་ཐག་ཀི་ལོ་མི་ཀྲར་གཅིག་ཁྲི་ལྔ་སྟོང་ཙམ་ཡོད་ཀྱང་ལྷོ་ཨ་མེ་རི་ཀའི་སྦྲ་ཟིལ་རྒྱལ་ཁབ་ཀྱི་ཨེ་མ་ཟོན་ས་ཁུལ་གྱི་ཆུ་འདྲེན་གྱི་ཤིང་ནགས་དེ་དག་གཅོད་འབྲེག་ཤུགས་ཆེ་བྱེད་བཞིན་པ་དང་འཛུགས་སྐྲུན་སོགས་ཀྱི་ཐོག་ནས་ཐག་རིང་བའི་བོད་མཐོ་སྒང་ས་ཁུལ་གྱི་གནམ་གཤིས་ལ་ཡང་ཤུགས་རྐྱེན་ཆེན་པོ་ཐེབས་བཞིན་ཡོད་པའི་སྐོར་ཉེ་ཆར Nature Climate Change འམ་རང་བྱུང་གི་གནམ་གཤིས་འགྱུར་ལྡོག་ཟེར་བའི་ཚན་རིག་ཉམས་ཞིབ་ཀྱི་དུས་དེབ་ཏུ་ཚན་རིག་ཉམས་ཞིབ་པའི་སྙན་ཐོ་བཏོན་པའི་སྐོར་ད་རེས་སྤྱི་ཟླ་དང་པོའི་ཚེས་དྲུག་ཉིན་གནས་ཚུལ་སྤེལ་གདའ། ཡང་སྙན་ཐོ་དེའི་ནང་གནས་ཚུལ་འཁོད་པ་ལ་གཞིགས་ན་རྒྱལ་སྤྱིའི་གནམ་གཤིས་དང་འབྲེལ་བའི་ཚན་རིག་ཉམས་ཞིབ་པ་ཁག་ཞིག་གིས། གོ་ལའི་གནམ་གཤིས་འགྱུར་ལྡོག་དང་ས་གཞི་དང་འབྱུང་བའི་འགྲོ་ལུགས་སོགས་ལ་ཉམས་ཞིབ་གནང་བའི་ཐོག་ནས་གསར་དུ་ཤེས་རྟོགས་བྱུང་བ་ཞིག་ལ་ལྷོ་ཨ་མི་རི་ཀའི་གླིང་ཕྲན་གྱི་ཁོངས་སུ་ཆགས་པའི། Amazon Rain Forest རམ Amazon ཆུ་འདྲེན་གྱི་ཤིང་ནགས་མང་བའི་ས་ཁུལ་དེ་དང་བོད་མཐོ་སྒང་བར་རྒྱང་ཚད་ཀི་ལོ་མི་ཀྲར་གཅིག་ཁྲི་ལྔ་སྟོང་ལྷག་གི་རྒྱང་ཐག་ཡོད་པའི་ས་ཐག་རིང་པོ་ཞིག་ཡིན་ཀྱང། ལྷོ་ཨ་མེ་རི་ཁའི་ས་ཁུལ་གྱི་ཨེ་མ་ཟོན་ཟེར་ནས་འབོད་པའི་ཤིང་ནགས་མང་བའི་ས་ཁུལ་གྱི་ཆུ་འདྲེན་གྱི་ཤིང་ནགས་དེ་དག་གཅོད་འབྲེག་ཤུགས་ཆེ་བྱེད་བཞིན་པ་དེའི་ཐོག་ནས་ཕུགས་རྒྱང་རིང་པོ་བོད་མཐོ་སྒང་ཁུལ་གྱི་གནམ་གཤིས་འགྱུར་ལྡོག་ལ་ཤུགས་རྐྱེན་ཐེབས་ཀྱི་ཡོད་པའི་སྐོར་ཚན་རིག་དུས་དེབ་དེ་དུ་གནས་ཚུལ་སྤེལ་གདའ།

ད་ཐེངས་འཛམ་གླིང་གི་ས་ཆ་ཨ་ནི་ལྷོ་ཨ་མེ་རི་ཀའི་ནང་ལ་ཡར་ད་ཤིང་གཅོད་ཞེ་པོ་འགྲོ་བསྡད་ཡོད་རེད Amazon Basin ད་འདི་ས་ཆ་ཆེན་པོ་ཞེ་པོ་རེད་ད་འདིའི་ནང་ལ་ཡར་ཤིང་གཅོད་བྱས་བྱས་འདིའི་ཁོར་ཡུག་ལ་གནམ་གཤིས་ཀྱི་འགྱུར་ལྡོག་ཞེ་པོ་འགྲོ་བསྡད་ཀྱི་ཡོད་རེད་ཨ་ད་འདི་གནམ་གཤིས་འདི་གའི་འགྱུར་ལྡོག་འགྲོ་བ་ཙམ་མིན་པར་ད་ད་ལྟའི་ཆར་ཡར

གནམ་གཤིས་ཀྱི་སྐབས་ལ་ལེགས་འགྲུབ་ཁོང་ཚོས Tipping Point ཟེར་བའི Tipping Point ཟེར་བའི་ད་འགྱུར་ལྡོག་གི་གནས་བབ་ད་དེ་ལས་བརྒལ་ནས་འགྱུར་བ་ཕྱིན་པ་ཡིན་མིན་ན་རྗེས་མ་ཡར་རྒྱས་ག་ཚོད་ཕྱིན་པ་ཡིན་ན་སྔོན་མའི་གནས་བབ་དེ་ལ་སླེབས་མ་ཐུབ་ཡས་འགྱུར་བ་འདིའི་གནས་བབ་འདི་ཨ་ནི་གནམ་གཤིས་ཀྱི་སློབ་སྦྱོང་བྱས་པའི་ནང་ལ་འདི་ཞེ་པོ་གལ་ཆེན་པོ་རེད་བྱས་ཙང་ད་ཨ་མེ་རི་ཀའི་ཤིང་གཅོད་གཏུབ་ནག་བྱེད་ཀྱོག་དེ་ད་ཁོང་ཚོ་ལོ་མང་པོ་ནས་གོ་བསྡད་ཡོད་རེད་ད་ད་ལྟའི་ཆ་ལ་ཡང་ཁོང་ཚོས་ཀྱི། ཞིབ་འཇུག་དེ་གཏིང་ཟབ་ཏུ་བལྟས་བྱས་ཐག་རྒྱང་དུ་བལྟས་བྱས་བལྟས་པའི་སྐབས་ལ་ཁོ་ཚོ་ཧང་སང་བྱས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ནས་ཉིས་སྟོང་བཅུ་དགུ་བར་དུ་ཨ་ནི་ཁོ་ཚོས་ཀྱི་དེའི་ནང་ལ་ཡ་གནམ་གཤིས་འགྱུར་བ་འགྲོ་ཀྱོག་འདི་ཚོ་ཀྱི་བྱུང་རིམ་དེ་ཡི་གཅིག་བལྟས་ཡོང་དུས་ད་ལོ་བཞི་བཅུའི་རིང་ནང་ལ་ཨ་ནི་དེ་གའི་གནམ་གཤིས་འགྱུར་ལྡོག་དེ་དེ་ནས་ཡ་ཕྱིན་བྱས་ཨ་ནི། ཨ་ཧྥེ་རི་ཁ་ནང་གླིང་འདི་ཨ་ཧྥེ་རི་ཁ་ཙམ་མིན་པ། དག་ན་ཤི་ཨ་རབ་ཙམ་མིན་པ། དེ་ནས་ཡར་ཕྱིན་བྱས་མཐོ་སྒང་བོད། དེ་ནས་ཡར་ཕྱིན་བྱས་ཡི་གེ། ད་ག་ལ་རེད་ཁོང་ཚོ་འཁྱགས་རོམ་ཡོད་སའི་ས་ཆ་འདི་གའི་འོག་ཏུ། འདི་གའི་ནང་ལ་ཡང་གནམ་གཤིས་འགྱུར་བ་འགྲོ་གི་འདུག། ཨ་ནི་འདིའི་གནམ་གཤིས་འགྱུར་འགྲོ་ཡས་འདི་རྐྱེན་དེ། ཨ་ནི། གཅིག་ཨེ་མ་ཛོན་གྱི་གླིང་ཕྲན་ནང་ལ་ཡག་ཤིང་གཅོད་བྱེད་ཀྱོག་གི་གནམ་གཤིས་འགྱུར་ལྡོག་འདི་ཡ་ཡིག་པ་དང་མཉམ་གྱི་འདུག་ས་དོ་ང་བོད་པ་དང། ད་འདི་སེ་ཡིག་འབྲི་ཟིན་པ་ཁོང་ཚོས་རྩ་རག་ཞི་རག་བྱེད་བྱས་འདི་ཁོང་ཚོས་ཀྱི་ཉམས་ཞིབ་བྱས་པ་ཙམ་མ་རེད་འདི་གི་ཚིག་ཐོ་ཉག་པའི་ནང་ལ་ཡག་ཨ་ནི། གཅིག་དཔེར་ན།

ཚན་རིག་པ་ཚོས་གནས་ཚུལ་འགྲེལ་བརྗོད་བྱས་པར་ལ་གཞིགས་ན་ད་རེས་ལྷོ་ཨ་མི་རི་ཀའི་གླིང་ཕྲན་གྱི་སྦ་ར་ཟིལ་རྒྱལ་ཁབ་ཀྱི་ས་ཁུལ། Amazon། ས་ཁུལ་གྱི་ཤིང་ནགས་དེ་དག་ད་ཆ་གཅོད་འབྲེག་གིས་ཤིང་ནགས་དེ་དག་མེད་པར་འགྱུར་བཞིན་ཡིན་པ་དང་ས་ཁུལ་དེའི་ཁུལ་གྱི་གནམ་གཤིས་ཀྱི་དྲོ་ཚད་ཆེ་རུ་འགྲོ་བཞིན་པ་དེའི་ཐོག་ནས་བོད་མཐོ་སྒང་གི་ས་གཞི་དང་འཛམ་གླིང་གི་ཨན་ཏར་ཀ་ཏིག་གམ་འཛམ་གླིང་གི་ས་གཞི་ལྷོ་སྣེའི་ནུབ་མཚམས་སུ་ཆགས་པའི Ice Sheet དམ་འཁྱགས་རོམ་གྱི་ལེབ་གཡོགས་བཅས་ཀྱི་གནམ་གཤིས་ཀྱི་དྲོ་ཚད་ཆེ་རུ་འགྲོ་བཞིན་པའི་བར་ལ་འབྲེལ་བ་ཡོད་པའི་སྐོར་ཤེས་རྟོགས་བྱུང་ཡོད་པ་དེ་དེ་ཚན་རིག་ཉམས་ཞིབ་པ་ཚོས་ཡང་ཡ་མཚན་བྱེད་དགོས་པ་ཞིག་བྱུང་ཡོད་པའི་སྐོར Potsdam Institute for Climate Impact Researchའམ་འཇར་མན་གྱི་གནམ་གཤིས་འགྱུར་ལྡོག་གི་ཤུགས་རྐྱེན་ཉམས་ཞིབ་ཁང་གི་ཚན་རིག་ཉམས་ཞིབ་པ་སློབ་དཔོན་མཐོ་གྲས་སྐུ་ཞབས Jürgen Kurt ལགས་ཀྱིས་འགྲེལ་བརྗོད་གནང་གདའ། ཡང་ཚན་རིག་པ་རྣམས་ནས་ཤེས་རྟོགས་བྱུང་བའི་ནང་ཨེ་མ་ཟོན་ས་ཁུལ་དུ་ཆར་པ་ཤུགས་ཆེ་བབས་པའི་སྐབས་སུ་གོང་ཞུས་བོད་དང་འཛམ་གླིང་གི་ལྷོ་སྣེའི་ས་ཁུལ་དུ་ཆར་པ་འབབ་ཞོད་ཉུང་དུ་འགྲོ་བཞིན་ཡོད་པ་དེ་ཤེས་རྟོགས་བྱུང་ཡོད་པ་རེད་གདའ། དེ་ནི་ལྷོ་ཨ་མི་རི་ཀའི་ས་ཁུལ་གྱི་ཨེ་མ་ཟོན་ས་ཁུལ་གྱི་ཤིང་ནགས་གཅོད་འབྲེག་དང་འཛུགས་སྐྲུན་བྱེད་ཀྱི་ས་ཁུལ་དང་དེ་བཞིན་རྒྱང་ཐག་རིང་བ་དང་ས་མཐོ་བའི་བོད་མཐོ་སྒང་གི་གནམ་གཤིས་འགྱུར་ལྡོག་གི་ཐོག་ལ་ཤུགས་རྐྱེན་ཐེབས་པའི་རྒྱུ་མཚན་དང་འཛམ་བུ་གླིང་གི་ནང་རླུང་གི་འགྲོ་སྟངས་ཐོག་ནས་བལྟས་ན་ཡང་ད་རེས་ཚན་རིག་ཉམས་ཞིབ་པའི་སྙན་ཐོ་བཏོན་པ།

ད་སྟོང་ཕྲག་བཅོ་ལྔ་ཟིག་གི་ས་ལ་ཡ་གནམ་གཤིས་འགྱུར་ལྡོག་ཡོད་པའི་འདི་འདྲའི་གནས་ཚུལ་གྱི་སྙན་ཐོ་ཅིག་བཏོན་ཤག་འདིའི་སྐོར་གསུང་རོགས་དང་ཚེ་དབང་ལགས། ཡང་ཚན་རིག་ཉམས་ཞིབ་པའི་སྙན་ཐོ་དེའི་ནང་ཚན་རིག་པ་ཁོང་རྣམས་ཀྱིས་ཆུ་འདྲེན་གྱི་ཤིང་ནགས་དེ་དག་ཇེ་ཉུང་འགྲོ་བཞིན་ཡོད་པའི་རྐྱེན་གྱིས་ད་རིང་གནམ་གཤིས་འགྱུར་ལྡོག་འགྲོ་བའི་འགྲོ་ལམ་དེ་ཡང་ཤེས་རྟོགས་བྱུང་ཡོད་པ་དང། ཚན་རིག་ཉམས་ཞིབ་པ་ཁོང་རྣམས་ཀྱིས་ཟེར་ན་གནམ་གཤིས་འགྱུར་ལྡོག་འགྲོ་བའི་འགྲོ་ལམ་ཤེས་རྟོགས་བྱུང་བ་དེའི་ས་ཁྲ་དེ་ཚོད་དཔག་བྱས་ནས་འབྲི་ཐུབ་པར་བརྟེན་ནས་དང་པོ་ལྷོ་ཨ་ཧྥེ་རི་ཀ་དང་དེ་ནས Arabian Peninsula འམ་ཨ་རབ་ཏུ་ཉེ་བའི་མཚོ་གླིང་བརྒྱུད་དེ་མཐར་བོད་མཐོ་སྒང་དུ་འགྲོ་བཞིན་ཡོད་པ་དང། གནམ་གཤིས་འགྱུར་ལྡོག་འགྲོ་བའི་འགྲོ་ལམ་དེ་བརྒྱུད་དེ་འགྲོ་བའི་སྐབས་སུ་དུས་ཡུན་གཟའ་འཁོར་གཉིས་ཙམ་འགྲོ་བཞིན་ཡོད་པའི་གནས་ཚུལ་སྐོར་རེད།